བོད་མི་མང་གྲོས་ཚོགས་ཚོགས་དུས་དྲུག་པ་ཕར་འགྱངས་བྱས་པའི་རྗེས་སྤྱི་འཐུས་རྣམ་པའི་འགྲོ་གྲོན་དང་འབྲེལ་བའི་སྐོར་སྒྲིག་གཞི་ཁ་གསལ་མེད་པའི་གནས་ཚུལ་ཞིག་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང་བསྟན་འཛིན Talkies ཞེས་པའི་གློག་བརྙན་བཟོ་སྐྲུན་ཁང་གསར་འཛུགས་གནང་མཁན་པར་ལེན་སྒྱུ་རྩལ་བ་དང་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་ཚེ་དབང་ལགས་དང་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སང་ཉིན་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉི་མ་གསུམ་གྱི་རིང་ཐའེ་ཝན་གྱི་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་ཡོད་པའི་དམིགས་བསལ་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག་དེ་ཡང་གསལ་བསྒྲགས་དེའི་ནང། ད་ལན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་བླ་སྨན་པ་རྣམས་ནས་གོང་ས་མཆོག་སྐུ་ངལ་གསོ་དགོས་པའི་དགོངས་འཆར་དང་གསོལ་འདེབས་ནན་པོ་ཞུས་པ་དང་དགའ་ལྡན་ཕོ་བྲང་ཡིག་ཚང་ནས་ཀྱང་སྐུའི་བླ་སྨན་པ་རྣམས་ཀྱི་རེ་འདུན་ལྟར་སྐུ་ངལ་གསོ་དགོས་པའི་གསོལ་འདེབས་ནན་གྱིས་ཞུས་པར་བཀའ་བཞེས་བཟང་པོ་སྤྱི་ཕེབས་བྱུང་བ་ལྟར་ད་ལན་ཐའེ་ཝན་གྱི་གསུང་ཆོས་ཉིན་དང་པོ་དང་གཉིས་པ་གཉིས་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ། ཀུན་གྱིས་ཐུགས་འཇགས་ཡོང་བའི་གསལ་བསྒྲགས་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་བསྟུན་ནས་བཞུགས་སྒར་དུ་བོད་མི་ཚོས་རྒྱ་ནག་གཞུང་གིས་བོད་ནང་བོད་པའི་ཆོས་དང་རིག་གཞུང་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་འདུག་འདིའི་སྐོར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་བསྟུན་ནས་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས་རྒྱ་གཞུང་གིས་བོད་ནང་བོད་མིའི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་བའི་སྲིད་བྱུས་མཚམས་འཇོག་དགོས་པའི་དགོས་འདུན་སོགས་བཏོན་ཏེ། རྒྱ་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད། ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་རྒྱལ་སྟོན་དུས་ཆེན་གྱི་ཉིན་མོ་དེར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་གཞོན་ནུ་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ། དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱ་གར་སྡེ་ཚན་བཅས་བོད་མིའི་གཞུང་འབྲེལ་མེད་པའི་ཚོགས་པ་ཁག་གསུམ་ཐུན་མོང་གི་གོ་སྒྲིག་འོག་རྡ་རམ་ས་ལ་མེག་ལོར་གྷན་ཇིར་གོང་ཞུས་ཚོགས་པ་ཁག་གསུམ་གྱི་ཚོགས་མི་གཙོས་པའི་བོད་མི་རྣམས་ནས་རྒྱ་གཞུང་ལ་ངོ་རྒོལ་བྱེད་མཁན་འཐབ་རྩོད་པ་ཡོངས་ལ་གདུང་སེམས་མཉམ་སྐྱེད་དང་འབྲེལ། རྒྱལ་སྤྱིའི་ལས་འགུལ་གྱི་ནང་མཉམ་ཞུགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཉིན་མོ་སྲུང་བརྩི་ཞུས་པ་དང་སྦྲགས་རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་བའི་སྲིད་བྱུས་མཚམས་འཇོག་དགོས་པ་སོགས་ཀྱི་དགོས་འདུན་བཏོན་ཏེ་རྒྱ་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད།

བཙན་ཤེད་ཀྱིས་གཏན་འཇགས་སློབ་གྲྭ་ཁག་ཏུ་བཙུགས་པ་དང་ཁྲིམས་འགལ་གྱི་ཐོག་ནས་བོད་མིའི་རིགས་རྫས་བསྡུ་ལེན་བྱེད་པ་སོགས་ཀྱིས་མཚོན་པའི་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པས། ད་ལྟའི་ཆར་བོད་ནང་འཛམ་གླིང་ཐོག་རང་དབང་ཚད་དམའ་ཤོས་གནས་བབས་སུ་ལྷུང་ཡོད་པ་བཀོད་གནང་འདུག་ལ། ད་ལོའི་གོང་ཞུས་རྒྱ་ནག་གཞུང་གི་བཙན་གནོན་དྲག་གནོན་འོག་དཀའ་སྡུག་མྱོང་བཞིན་པའི་མི་སྡེ་རྣམས་ལ་རྒྱ་གཞུང་གིས་བཙན་ཤེད་ཀྱིས་རྒྱལ་སྟོན་དུས་ཆེན་སྲུང་བརྩི་ཞུ་བཅུག་པ་དེ་ནི་ངོས་ལེན་བྱ་ཐབས་མེད་པ་ཞིག་ཡིན་པ

བོད་ཀྱི་མདོ་སྟོད་སྨད་ས་ཁུལ་ནས་ལྷ་ས་ཡོང་མཁན་ཚོ་ཡིག་ཆ་དང། ལྷ་ས་ཡོང་བའི་ཆོག་མཆན་རིགས་ལ་ནོར་འཁྲུལ་ཅུང་ཟད་ཙམ་ཡོད་ན། ལྷ་ས་ནས་ཕྱིར་ཕུད་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་མ་ཟད། རྒྱ་ནག་གཞུང་འབྲེལ་ལྷ་སའི་འགྲིམ་འགྲུལ་ཉེན་རྟོག་དྲ་རྒྱའི་སྟེང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་རྒྱལ་སྟོན་དུས་ཆེན་ལ་ཞི་འཇགས་རྟོག་ཞིབ་ཆེད། ལྷ་སའི་ཁུལ་གྱི་ཉེན་རྟོག་པ་དང་འགྲིམ་འགྲུལ་ཉེན་རྟོག་པ་མཉམ་འབྲེལ་ངང་ཞིབ་བཤེར་བྱེད་སྒོ་བཙུགས་ཏེ། འགྲིམ་འགྲུལ་བདེ་འཇགས་དང་ལམ་ཁ་བཀག་མ་བཅུག་པ་དང། རླངས་འཁོར་གྱི་ནང་གས་རྫས་ཀྱི་རིགས་དང་གསང་བའི་དངོས་རིགས། སྐད་འཕྲིན་གྱི་རིགས་ལ་ཞིབ་བཤེར་བྱེད་དགོས་པའི་གནས་ཚུལ་བཀོད་ཡོད་པ་རེད། གཞི་རྩའི་དེ་སྔ་རྒྱ་ནག་གིས་མའོ་ཙེ་ཏུང་གི་དམར་ཤོག་ཚོགས་པ་དང་ཅང་ཀེ་ཤེ་ཀྱི་གོ་མིན་ཏང་ཚོགས་པ་གཉིས་དབར་འཐབ་འཁྲུག་རིམ་པ་བྱུང་སྟེ་མཐའ་མར་མའོ་ཙེ་ཏུང་གི་དམར་ཤོག་ཚོགས་པ་རྒྱལ་ཁ་ཐོབ་ཅིང། ཅང་ཀེ་ཤེ་ཐེ་ཝན་དུ་བྲོས་བྱོལ་དུ་ཕྱིན་པའི་རྗེས་སུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོའི་ཟླ་བ་བཅུ་པའི་ཚེས་གཅིག་ཉིན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གསར་འཛུགས་བྱས་པའི་ཡོངས་ཁྱབ་གསལ་བསྒྲགས་སྤེལ་ཞིང། བོད་ནང་རྒྱ་མིའི་བཙན་འཛུལ་གྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པའི་ཚེས་བཅུ་ཉིན་བོད་ས་ཡོངས་རྫོགས་རྒྱ་མིས་བཙན་འཛུལ་དྲག་གནོན་བྱས་ཏེ། ད་ཆ་ལོ་ངོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ལྕམ་སྐུ། Dianne Feinstein མཆོག་དགོངས་པ་རྫོགས་པར་ཨ་མི་རི་ཀའི་ནང་ལ་གནས་སྡོད་གནང་མཁན་བོད་མི་ཚོས་མྱ་ངན་དང་སྨོན་ལམ་གསུང་འདོན་གནང་བཞག་དེ་ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་ནས་སྤེལ་བའི་གནས་ཚུལ་ནང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་སྐུ Dianne Feinstein མཆོག་རེས་གཟའ་ཕུར་བུའི་ཉིན་དགུང་གྲངས་དགུ་བཅུར་ཕེབས་པའི་ཐོག་སྐུ་ཚེ་འཕེན་པ་རྫོགས་ཡོད་པ་དང། ཁོང་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པར་རྒྱབ་སྐྱོར་ཤུགས་ཆེ་ཞུ་མཁན་ཞིག་དང། བོད་དང་བོད་མིའི་རྩ་དོན་ལ་ཕན་ཐོགས་ཤུགས་ཆེ་གནང་མཁན་གྱི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་སྟབས། ཁོང་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་བོད་མི་རྣམས་ལ་བློ་ཕམ་དང་འབྲེལ་རང་རང་སོ་སོའི་སྒེར་གྱི་སྤྱི་ཚོགས་དྲ་རྒྱའི་ཐོག་ནས་རྣམ་པ་འདྲ་མིན་གྱི་ཐོག་ནས་ཁོང་ལ་མྱ་ངན་ཞུ་བཞིན་ཡོད་འདུག། བྱང་ཀེ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པས་བོད་ཀྱི་གྲོགས་པོ་ཞིག་མེད་པར་གྱུར་པའི་ཡིད་སྐྱོའི་གནས་ཚུལ་ཐོས་མ་ཐག་རེས་གཟའ་པ་སངས་ཉིན་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དམ་པ་ཁོང་གི་ཆེད་དུ་བོད་ལུགས་ལྟར་མཆོད་འབུལ་སྨོན་ལམ་གསུང་འདོན་གནང་སྟེ་དམ་པ་ཁོང་གི་སྐུ་ཚེ་འཕེན་པ་རྫོགས་པར་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་གནང་བཞག། དེ་བཞིན་ནིའུ་ཡོག་དང་ནིའུ་ཇར་སིའི་སྤྱི་མཐུན་ཚོགས་པས་ཀྱང་རེས་གཟའ་ཉི་མའི་གུང་གསེང་གི་དུས་ཚོད་དང་སྟབས་བསྟུན་ནས་ཁོང་སྐུ་ཚེ་མ་ཟིན་པར་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་མཚོན་ཆེད་སྨོན་ལམ་གསུང་རྒྱུའི་གསལ་བསྒྲགས་གནང་འདུག་ལ། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དམ་པ་ཁོང་ནི་སྐུ་ཚེ་ཧྲིལ་པོར་བོད་དོན་འཐབ་རྩོད་ལ་འགྱུར་བ་མེད་པར་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་དང། ལྷག་པར་དུ་བོད་དོན་དང་འབྲེལ་བའི་འགག་རྩའི་དུས་སུ་ག་དུས་ཡིན་རུང་ནུས་པ་བཏོན་མཁན་ཞིག་ཡིན་སྟབས་ཁོང་དགོངས་པ་རྫོགས་པ་ནི་བོད་དོན་འཐབ་རྩོད་ཀྱི་ངོས་ནས་བཤད་པ་ཡིན་ན་གྱོང་གུན་ཆེན་པོ་ཞིག་ཡིན་པ་དང་བོད་མི་ཚོས་ཁོང་གི་ཆེད་དུ་ནང་པའི་ཆོས་ལུགས་ལྟར་སྨོན་ལམ་གསུང་རྒྱུ་ནི་གལ་ཆེན་པོ་དང་དགོས་ངེས་ཤིག་ཡིན་པར་ངོས་འཛིན་ཞུ་གི་ཡོད་ཅེས་གསུངས་ཤིང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅས་ནས་རེས་གཟའ་སྤེན་པའི་ཉིན་ལྕམ་སྐུ Dianne Feinstein མཆོག་སྐུ་ཚེའི་འཕེན་པ་རྫོགས་པར་ཐུགས་གསོ་གནང་ཡོད་པ་རེད། ཡང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་དགོངས་པ་རྫོགས་པར་ཐུགས་འཚབ་དང་བཅས་དམ་པ་འདིའི་བོད་དོན་ཐོག་མཛད་རྗེས་ལ་བཀའ་དྲིན་རྗེས་དྲན་ཞུས་འདུག་དེ་ཡང་འདི་ག། རྒྱལ་ས Washington དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཕྱི་ཟླ་དགུ་པའི་ཚེས་ཉེར་དགུ་འཁོད་པའི་སྤྱི་བསྒྲགས་ནང། ཉིན་མོ་དེར California། མངའ་སྡེའི་ནང་དགོངས་པ་རྫོགས་པའི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་གིས་ཨ་རིའི་གཞུང་དམངས་གཉིས་ཐོག་ལོ་ངོ་བཅུ་ཕྲག་ཁ་ཤས་རིང་ཐོག་མར་གྲོང་ཁྱེར་སྤྱི་ཁྱབ་པ་དང་དེ་ནས་རིམ་བཞིན་གྲོས་ཚོགས་ནང་འཐུས་མིའི་ངོ་བོའི་ཐོག་ནས་ཕྱག་ལས་གནང་བའི་མཛད་རྗེས་ལ་བསྔགས་བརྗོད་ཞུས་ཡོད་པ་རེད། ལྷག་པར་དུ་དམ་པ་ཁོང་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་མཁན་དང་ཐུགས་འདྲིས་ཆེན་པོ་ཡོད་མཁན་ཞིག་ཡིན་ལ་བོད་ཀྱི་བདེན་མཐའ་གསལ་ཐབས་སུ་ཁོང་གིས་རྒྱུན་རིང་ནས་གྲོས་ཚོགས་ནང་བོད་དོན་གླེང་སློང་དང་གྲོས་འཆར་སོགས་ལ་རྒྱབ་སྐྱོར་གནང་མཁན་དམིགས་བསལ་དེ་སྔ་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་ནང Tibet Policy Act འམ་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་ཞེས་པའི་གྲོས་འཆར་བཏོན་གནང་མཁན་གཙོ་བོའི་གྲས་ཤིག་ཡིན་པ་དེ་བརྒྱུད་ནས་འདས་པའི་ལོ་ངོ་བཅུ་ཕྲག་གཉིས་ཙམ་རིང་ཨ་མི་རི་ཀའི་གྲོས་ཚོགས་ནས་བོད་ཕྱི་ནང་གཉིས་སུ་ཆོས་དང་རིག་གཞུང་སྲུང་སྐྱོབ་ཆེད་མཐུན་འགྱུར་རོགས་རམ་ཧ་ཅང་འབོར་ཆེན་གནང་ཡོད་པ་བཅས་ལུང་འདྲེན་གནང་འདུག། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས། དམ་པ་ཁོང་དང་ཁོང་གི་སྐུ་ཟླ་འདས་པོ་སྐུ་ཞབས Richard Blum རྣམ་གཉིས་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་འབྲེལ་བ་ཆེན་པོ་ཡོད་མཁན་ཞིག་དང་རྒྱུན་དུ་རྒྱབ་སྐྱོར་གནང་མཁན་ཞིག་ཡིན་པས་དམ་པ་དེ་ཉིད་དགོངས་པ་རྫོགས་པ་དེས་ང་ཚོ། བོད་མི་ཚོའི་གྲོགས་པོ་ཡག་པོ་ཞིག་མེད་པ་ཆགས་སོང་ཞེས་སྤྱི་ཁྱབ་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ནས་དགོངས་ཚུལ་བཏོན་གནང་འདུག་དེ་དང་ཕྱོགས་མཚུངས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྤྱི་ཁྱབ་འགན་འཛིན་དམ་པ་བཀའ་ཟུར་རྒྱ་རི་རིན་པོ་ཆེ་དང། སྟངས་ཤལ་རྣམ་གཉིས་འབྲེལ་བའི་སྐོར་ཡང་བཀོད་གནང་ནས་གང་ལྟར་དམ་པ་ཁོང་ནི་བོད་ཀྱི་ལོ་རྒྱུས་ནང་བཀོད་འོས་པའི་སྐྱེས་བུ་ཞིག་ཡིན་ལ་ང་ཚོས་ཁོང་གི་བཀའ་དྲིན་ནམ་ཡང་བརྗེད་ཐབས་མེད་ཅེས་བཀོད་གནང་འདུག། བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མལ་དཱ་ཧིལ་མཆོག་ཁོང་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་གི་དབུ་ཁྲིད་རྣམས་དང་མཇལ་འཕྲད་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་སྔར་ལས་ལྷག་པ་བཟང་བ་དང་ཕན་ཚུན་ཡིད་ཆེས་ཀྱི་ཁོར་ཡུག་བཟང་དུ་ཕྱིན་ཡོད་པར་བརྗོད་བཞག། དེ་ཡང་རེས་གཟའ་སྤེན་པའི་ཉིན་སྲིད་བློན་དཱ་ཧིལ་མཆོག་གིས་རྒྱ་ནག་གི་གཟིགས་སྐོར་གྲུབ་ནས་རྒྱལ་ས་ཀཐ་མན་ཌུ་གྱི་གནམ་ཐང་དུ་འབྱོར་མ་ཐག་གསར་འགོད་ལྷན་ཚོགས་ཐོག་ཁོང་རྒྱ་ནག་ཏུ་བཞུགས་རྒྱུན་རིང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཆིང་རྣམ་གཉིས་ཀྱི་ཐུག་འཕྲད་ཀྱིས་ཁྱིམ་མཚེས་རྒྱལ་ཁབ་གཉིས་ཀྱི་མཐུན་སྒྲིལ་དེ་མཐོ་ཚད་གསར་པ་ཞིག་བཟོ་ཐུབ་པ་བྱུང་ཡོད་ལུགས་བཤད་བཞག། དེ་བཞིན་རྒྱ་ནག་གི་སྲིད་འཛིན་དང་སྲིད་བློན་རྣམ་གཉིས་ཀྱིས་དེ་སྔ་རྒྱ་ནག་དང་བལ་ཡུལ་བར་བཞག་པའི་གྲོས་མཐུན་རྣམས་དངོས་སུ་ལག་ལེན་གནང་རྒྱུའི་ཁས་ལེན་གནང་བའི་ཐོག Covid བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་སྐབས་སྒོ་བརྒྱབ་པའི་ཡུལ་གྲུ་གཉིས་ཀྱི་ཚོང་ལམ་རྣམས་རིམ་པས་སྒོ་ཕྱེ་རྒྱུའི་ཁས་ལེན་གནང་བྱུང་ཞེས་བཤད་བཞག་ཡང་སྲིད་བློན Pushpa Kamal Dahal མཆོག་གིས་སྤོག་ར་རྒྱལ་སྤྱིའི་གནམ་ཐང་ལ་གྲ་སྒྲིག་གི་ལས་དོན་མཇུག་སྒྲིལ་བྱུང་མཚམས། བལ་ཡུལ་སྤོག་ར་ནས་ཁྲེང་ཏུའུ་བར་ཐད་ཀར་གནམ་གྲུ་ཕར་འགྲོ་ཚུར་འོང་བྱ་རྒྱུར་ཡང་མོས་མཐུན་བྱུང་ཡོད་པ་དང། དེ་བཞིན་བལ་ཡུལ་ཡར་རྒྱས་ཀྱི་ལས་གཞི་མང་པོ་ཞིག་གི་ཐོག་རྒྱ་ནག་གིས་མཐུན་འགྱུར་བྱ་རྒྱུར་འབད་བརྩོན་གནང་གི་ཡོད་པའི་སྐོར་བཤད་བཞག། ཡང་སྲིད་བློན་མཆོག་དང་ལྷན་བཅར་ཞུ་མཁན་བལ་ཡུལ་གྱི་ཕྱི་འབྲེལ་བློན་ཆེན་ནཱར་ཡན་པར་ཀ་སུད་ཡིས། ཐེངས་འདིའི་སྲིད་བློན་མཆོག་གིས་རྒྱ་ནག་གི་གཟིགས་སྐོར་དེ་བཞིན། ཕྱི་འབྲེལ་སྲིད་ཇུས་དང་དཔལ་འབྱོར་གང་ཅིའི་ཐོག་ནས་ཧ་ཅང་ལམ་ལྷོངས་ཆེན་པོ་བྱུང་ཡོད་པ་བརྗོད་བཞག་དེ་བཞིན་ཁོང་གིས་ཕྱོགས་གཉིས་ཀྱི་དབར་གལ་ཆེའི་གྲོས་མཐུན་མང་པོ་ཞིག་འཇོག་ཐུབ་པ་བྱུང་ཡོད་པ་དང་དེ་ཚོ་ནི་བལ་ཡུལ་གྱི་ཁེ་ཕན་དང་དཔལ་འབྱོར་ཡར་རྒྱས་ཀྱི་ཆེད་དུ་གལ་གནད་ཆེན་པོ་ཡིན་པ་བཤད་བཞག། ཡང་བལ་བོའི་སྲིད་བློན་རྒྱ་ནག་ལ་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་པ་དང་མཚུངས་རྒྱ་བལ་གཉིས་ཀྱི་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་བའི་ནང་བོད་དང་བོད་མིའི་རྩ་དོན་ནི་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་ཞིག་རེད་ཅེས་བལ་བོའི་གཞུང་གིས་བསྐྱར་དུ་ནན་བཤད་བྱས་པ་དེས་བལ་ཡུལ་ས་ཐོག་ཏུ་རྒྱ་ནག་དང་ཁ་བྲལ་གྱི་ལས་འགུལ་རིགས་སྤེལ་མི་ཆོག་པའི་ཁས་ལེན་བྱས་འདུག་བལ་ཡུལ་ནང་གཞུང་འཛིན་ཚོགས་པ་སུ་འདྲ་ཞིག་སླེབས་མིན་ལ་མ་ལྟོས་པར་བལ་ཡུལ་གཞུང་ནས་རྒྱ་ནག་གཅིག་ཞེས་པའི་སྲིད་བྱུས་ལ་བརྩི་སྲུང་དང་རྒྱབ་སྐྱོར་བརྟན་པོ་གནས་ཡོད་པ་འདི་ག་རླུང་འཕྲིན་ཁང་ལ་འབྲེལ་ཡོད་མི་སྣས་གསུངས་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མཱལ་ཏཱ་ཧལ་མཆོག་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ནས་འགོ་ཚུགས་ཀྱིས་རྒྱ་ནག་ཏུ་རྒྱལ་དོན་སྐོར་སྐྱོད་བྱེད་བཞིན་པ་དང་ཕྱི་ཚེས་ཉི་ཤུ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སར་རྟེན་གཞི་བྱས་པའི་ལྷ་ས་གོང་དཀར་གནམ་ཐང་དུ་འབྱོར་འདུག། ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་བལ་ཡུལ་ནང་རྟེན་གཞི་བྱས་པའི་ས་གྷར་མ་ཐ་བརྙན་འཕྲིན་གསར་ཁང་གི་ཕྱི་དྲིལ་གསར་འགོད་པ་གྷ་ཇིན་དར་བྷས་ནིད་ལགས་རེད། ཁོང་གིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་སྲིད་བློན Pushpa Kamal Dahal མཆོག་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་དྲུང་ཆེ Wang Junzheng གཙོས་གཞུང་འབྲེལ་མི་སྣ་ཁག་གཅིག་དང་ཐུག་འཕྲད་བྱེད་ཀྱི་ཡོད་སྟབས་གནད་དོན་ག་རེ་སྐོར་བཀའ་མོལ་ཞུ་རྒྱུ་ཡོད་མེད་ཐད་ད་ལྟ་ལྟ་རྒྱུ་རེད་ཅེས་གསུངས་ཀྱི་འདུག། དེ་ཡང Gajendra Basnet ལགས་ཀྱིས་མུ་མཐུད་གསུངས་ན་ད་རེས་སྲིད་བློན་མཆོག་རྒྱ་ནག་ལ་ཕྱོགས་བསྐྱོད་འགྲོ་དགོས་པའི་རྒྱུ་མཚན་གཙོ་བོ་དེ་སྲིད་བློན་པུཤ་པ་ཀ་མལ་ད་ཧལ་གྱི་ཆབ་སྲིད་ཚོགས་པ་དེ་བཞིན་དམར་ཤོག་ཚོགས་པ་ཞིག་ཡིན་སྟབས་དེ་སྔ་རྒྱ་ནག་གིས་བལ་ཡུལ་ནང་གི་དམར་ཤོག་ལྟ་གྲུབ་འཛིན་མཁན་གྱི་ཆབ་སྲིད་ཚོགས་པ་ཡོངས་རྫོགས་གཅིག་ཏུ་བསྒྲིལ་ཏེ་ནུས་པ་ཤུགས་ཆེར་གཏོང་ཐབས་བྱེད་བཞིན་པའི་གནད་དོན་འདི་དང་འབྲེལ་བའི་ཚོགས་འདུའི་ཐོག་མཉམ་ཞུགས་གནང་ཆེད་ཕེབས་ཡིན་པ་གསུང་གི་འདུག་རྩ་བའི་བལ་ཡུལ་གྱི་སྲིད་བློན་གྱིས་ལྷ་ས་གཙོས་སྟོད་གངས་རིན་པོ་ཆེ་དང་ཉེ་ཁུལ་བོད་ཀྱི་ས་གནས་ཁག་གཅིག་ལ་མ་འགྲོ་གོང་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་གི་སྲིད་འཛིན་དང་ཐུག་འཕྲད་བྱས་ནས་ཉིན་གཉིས་ཀྱི་རྗེས་སུ་རྒྱ་ནག་གི་སྲིད་བློན་ལི་ཁ་ཆང་དང་ཐུག་འཕྲད་བྱས་ཡོད་པ་དང། སྐབས་དེར་འཕྲུལ་རིག་དང་ཚོང་ལས་འབྲེལ་ལམ་མུ་མཐུད་བྱ་རྒྱུ་སོགས་ཀྱི་ཐོག་གྲོས་བསྡུར་བྱས་ཏེ་གྲོས་མཐུན་དོན་ཚན་བཅུ་གསུམ་ལ་མིང་རྟགས་བཀོད་པའི་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། གྲོས་མཐུན་དོན་ཚན་བདུན་ནི་མོས་མཐུན་གན་རྒྱ་ཞེས་ཁྲིམས་ལུགས་དང་འབྲེལ་བའི་གན་རྒྱ་ལྟ་བུ་མ་ཡིན་པར་ཕྱོགས་ཕན་ཚུན་གྱི་གནད་དོན་གང་རུང་ཐོག་གཉིས་མོས་ཐོག་ནས་བཞག་པའི་ཡིག་ཆ་ཞིག་ཆགས་ཀྱི་འདུག་རྒྱ་ནག་དང་བལ་ཡུལ་གཉིས་ཀྱི་ཟུང་འབྲེལ་བསྒྲགས་གཏམ་གྱི་དོན་ཚན་དྲུག་པ་ནང་གསལ་ལྟར་ན་བོད་དང་བོད་པའི་རྩ་དོན་ནི་རྒྱ་ནག་གི་ནང་སྲིད་གནད་དོན་རེད་ཅེས་ད་ལན་བལ་ཡུལ་གྱི་གཞུང་གིས་བསྐྱར་དུ་ནན་བརྗོད་བྱས་ཏེ་བལ་ཡུལ་ས་ཐོག་ཏུ་རྒྱ་ནག་དང་ཁ་བྲལ་གྱི་ལས་འགུལ་གང་ཞིག་སྤེལ་མི་ཆོག་པའི་ཁས་ལེན་བྱས་འདུག་གནད་དོན་འདི་ཡི་ཐོག་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ཚོགས་གཞོན་བཟང་པོ་ལགས་ཀྱིས། ད་རེས་རྒྱ་བལ་ཟུང་འབྲེལ་གྱིས་བཞག་པའི་བསྒྲགས་གཏམ་དེ་ཡིས་བོད་དང་འབྲེལ་བ་ཡོད་པའི་གི་དོན་ཚན་དེ་ནི་གཙོ་བོ་དེ་སྔ་ནས་ཡོད་བཞིན་པ་རྒྱ་ནག་གཅིག་གི་སྲིད་ཇུས་དེ་ག་རང་ཆགས་བསྡད་ཀྱི་ཡོད་པ་གསུངས་ཀྱི་འདུག། ད་དེ One China Policy གི་དབང་དུ Anti China Activities ང་ཚོས་བལ་ཡུལ་བྱེད་བཅུག་མེད་ཟེར་ད་ག་རང་རེད། ངས་མ་རེད་དེ་གཉིས་ལོ་རྟག་པར་ཞིག་ལབ་ཡ་ད་ག་རང་རེད། One China Policy ལ་ཁོང་ཚོའི་ངོས་ལེན་ཡོད Anti China's Activities ང་ཚོས་བལ་ཡུལ་ས་ཐོག་བྱེད་བཅུག་མེད་ཟེར་གྱི་རེད་དེ་ཁོང་ཚོས་ལོ་རྟག་པར་ཞིག་ད་ག་རང་རེད།

དེ་ཡོད་མ་རེད་བ། ད་ག་རང་རེད་ད། ཡག་ར་འགྲོ་ཡ་ཡོད་མ་རེད་སྡུག་རུ་འགྲོ་ཡ་ཡོད་མ་རེད་ད་ག་རང་དེ་དེ་ག་རེད་དྲན་འདུག། དེ་ཡང་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བལ་ཡུལ་གྱི་སྲིད་བློན་གྱིས་རྒྱ་ནག་ནང་གི་གཞུང་འབྲེལ་སྐོར་སྐྱོད་ཁྲོད་ཕྱོགས་གཉིས་བར་ཟུང་འབྲེལ་བསྒྲགས་གཏམ་བཞག་པ་དེ་ནི་གཙོ་བོ་བོད་དང་བོད་མིར་འབྲེལ་ཡོད་ཀྱི་གནད་དོན་ལ་རྒྱ་ནག་གི་ཐེ་ཇུས་དང་སྟངས་འཛིན་ཤུགས་ཆེ་རུ་གཏང་ཐབས་ཀྱི་སྲིད་ཇུས་ཤིག་ཡིན་པར་མངོན་གསལ་བྱས་འདུག། གཞི་རྩའི་ད་རེས་བལ་ཡུལ་གྱི་སྲིད་བློན་རྒྱ་ནག་ནང་སྐོར་སྐྱོད་མ་བྱས་གོང་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་སྐོང་ཚོགས་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་ཐོག་མཉམ་ཞུགས་གནང་ཡོད་པ་དང། དེ་བཞིན་ཟླ་བ་གསུམ་དང་ཕྱེད་ཀའི་གོང་རྒྱ་གར་ནང་སྐོར་སྐྱོད་ཀྱིས་རྒྱ་གར་གྱི་སྲིད་བློན Narendra Modi མཆོག་དང་མཇལ་འཕྲད་གནང་ཡོད་པ་རེད། དེ་ཡང་བལ་ཡུལ་དང་རྒྱ་གར་རྒྱ་ནག་བཅས་ཀྱི་ཡུལ་བབ་སྲིད་ཇུས་ཀྱི་གནད་དོན་ཐོག་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་དགོངས་ཚུལ་འདི་ལྟར་གསུངས་ཀྱི་འདུག།
ད་བལ་ཡུལ་གྱི་ཨ་ནེ་གཅིག་ཆབ་ཆིག་སྒྲིལ་གྱི

ཡིན་པ་ཡོད་ནས་ཅིག་བལ་ཡུལ་ལུང་པ་འདི་ད་ཅིག་ས་ཆ་གནས་བབ་རེད་དཔལ་འབྱོར་དང་གང་ཅིའི་ཐོག་ནས་ཨ་ནི་སྐྱོ་པོ་ཞེ་བོ་ཅིག་ཡིན་པ་སོང་ཙང་ཨ་ནི་འདི་གིས་ད་ཅིག་བསམ་པ་ནང་བཞིན་གྱི་ཨ་ནི་བལ་ཡུལ་གྱི་ཨ་ནི་མངོན་འདོད་དེ་འགྲུབ་ཀྱི་མེད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཨ་རི་གི་ནུས་ཤུགས་ཤུགས་ཆེན་པོ་སླེབས་ཡག་ད་ག་ནང་བཞིན་གྱི་རྒྱ་ནག་གི་ནུས་ཤུགས་ཤུགས་ཆེན་པོ་སླེབས་ཡག་རྒྱ་གར་གྱི་ནུས་ཤུགས་ཤུགས་ཆེན་པོ་སླེབས་ཡག་དེ་འདྲ་ཅིག་གི་གནས་སྟངས་ཀྱི་ཐོག་ནས་ཨ་ནི་ས་ཁམས་ཆབ་སྲིད་ཀྱི་ཨ་ནི་ཐོག་ནས་བལ་ཡུལ་ལ་ཡ་ད་དུས་དང་རྣམ་པ་ཀུན་ཏུ་ཨ་ནི་ཡར་བཙིར་མར་བཙིར་གྱི་དཀའ་ངལ་ཤུགས་ཆེན་པོ་འཕྲད་ཀྱི་ཡོད་རེད་ད་དེ་གི་དཀའ་ངལ་དེ་ཨ་ནི་ཅིག་མ་འཕྲད་ཡག་ལ་ཡ་ད་བལ་ཡུལ་གྱིས་ཨ་ནི་ཚང་མ་ལ་ཡ་བསྟུན་མཁས་པོ་བྱས་ནས་ཨ་ནི་གནས་ཡག་གི་ཨ་ནི་འབད་བརྩོན་དེ་བྱེད་ཀྱི་ཡོད་དུས་ཙམ་པ་ལ་ཡ་ཨ་ནི་ད་ལྟའི་ཆ་ལ་ཡ་ཨ་ནི་རྒྱ་ནག་ལ་ཡ་ད་པྲ་ཅན་ཌ་ཟེར་ཁོ་འཚམས་གཟིགས་ལ་ཡ་འགྲོ་ཡག་དེ་ཨ་ནི་གནད་དོན་འདི་དང་འབྲེལ་བ་ཡོད་པའི་གི་ཐོག་ནས་འགྲོ་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། གཞི་རྩའི་འདི་ལོ་སྤྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་བལ་ཡུལ་ནང་གི་ཆོས་དད་རང་དབང་གི་གནས་སྟངས་སྐོར་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། བལ་ཡུལ་ནང་གི་གྲངས་ཉུང་མི་རིགས་ཀྱི་གནས་སྟངས་ཐད་ཁྲིམས་ཐོག་ནས་དཀའ་ངལ་འཕྲད་བཞིན་ཡོད་པ་གསལ་འདོན་གནང་བ་དང་མཉམ། བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བའི་སྐོར་གླེང་ནས་གལ་སྲིད་བལ་ཡུལ་གཞུང་གིས་བོད་མི་སྐྱབས་བཅོལ་བ་རྒྱ་ནག་གཞུང་ལ་རྩིས་སྤྲོད་བྱས་པ་ཡིན་ན་བོད་མི་ཚོའི་ཚེ་སྲོག་གི་བདག་དབང་ལ་ཉེན་ཁ་ཆགས་པ་དང། སྡུག་སྦྱོང་དང་མནར་གཅོད་ཕོག་སྲིད་པ་འཁོད་ཡོད་པ་རེད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་རྒྱལ་སྟོན་ཉིན་མོར་འཚམས་འདྲི་དང་ཡུལ་གཉིས་བར་ཐུན་མོང་གི་གནད་དོན་ལ་གདོང་ལེན་བྱེད་རྒྱུ་ཡིན་ཞེས་གསུངས་ཡོད་འདུག་དེ་རིང་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འགོ་བཙུགས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཚིགས་སམ་རྒྱལ་སྟོན་ཉིན་མོ་སྲུང་བརྩི་ཞུ་གི་ཡོད་པ་ལྟར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་འཚམས་འཕྲིན་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང། ཉིན་མོ་འདིར་རྒྱ་ནག་མི་དམངས་དང་རྒྱལ་ཁབ་གཉིས་བདེ་སྐྱིད་དང་ཞི་བདེ་ལྡན་པ་ཞིག་ཡོང་བའི་སྨོན་འདུན་དང་འཚམས་འདྲི་ཡོད་ལ། ཨ་མི་རི་ཀའི་ངོས་ནས་རྒྱ་ནག་མཉམ་ཐུན་མོང་གི་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་རྣམས་མཉམ་འབྲེལ་གྱིས་གདོང་ལེན་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་ཏེ་དཔེ་མཚོན་ལྟ་བུར་རྒྱལ་སྤྱིའི་ཐད་བློ་འཚབ་ཆེན་པོ་གདོང་ལེན་བྱེད་དགོས་པའི་གནས་ཚུལ་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན་དཔལ་འབྱོར་ཡར་རྒྱས་གཏོང་ཐབས་བདེ་འཇགས་སྲུང་སྐྱོབ་སོགས་ལུང་འདྲེན་གནང་ཡོད་འདུག་ལ་དཀའ་ངལ་དེ་དག་སེལ་ཐབས་སུ་ཉེ་བའི་ཆར་ཕྱོགས་གཉིས་ཀའི་ཆེས་མཐོའི་འབྲེལ་ཡོད་དཔོན་རིགས་མཇལ་འཕྲད་གནང་ཡོད་རེད་ཅེས་ཀྱང་གསུངས་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་ལོ་འདིའི་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་དཔལ་འབྱོར་དྲུང་ཆེ་ད་ག་ནང་བཞིན་སྲིད་འཛིན་ལས་ཁུངས་ཀྱི་ཁོར་ཡུག་ལས་དོན་ཚན་པའི་སྤྱི་ཁྱབ John Kerry བཅས་རྒྱ་ནག་ལ་འཚམས་གཟིགས་ཕེབས་ཡོད་པ་དང་འདས་པའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཚོགས་འདུའི་ཞོར་དུ་རྒྱ་ནག་སྲིད་འཛིན་གཞོན་པ་དང་ཨ་རིའི་ཕྱི་སྲིད་དྲུང་ཆེ་མཇལ་འཕྲད་གནང་ཡོད་པ་སོགས་ཆེས་མཐོའི་དཔོན་རིགས་ཚོའི་མཇལ་འཕྲད་གནང་ཡོད་ཀྱང་ཡུལ་གཉིས་བར་མི་མཐུན་པའི་གནས་ཚུལ་རིམ་པ་བྱུང་བའི་རྗེས་སྲིད་འཛིན་རྣམ་གཉིས་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨིན་རྡོ་ནེ་ཤི་ཡའི་ནང་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་ཚོགས་འདུའི་སྐབས་མཇལ་འཕྲད་གནང་བ་ནས་བཟུང་ད་བར་མཇལ་འཕྲད་གནང་མེད་པའི་སྐོར་ཡང་བཀོད་འདུག།
རྒྱ་ནག་དང་ཤར་ཏི་མོར་གྱི་འབྲེལ་བའི་གནས་ཚད་མཐོ་རུ་བཏང་བའི་སྐབས་དམག་དོན་མཉམ་ལས་བྱ་རྒྱུའི་སྐོར་གྲོས་མོལ་གང་ཡང་བྱུང་མེད་སྟབས། ཁྱིམ་མཚེས་ཨོ་སི་ཀྲི་ལི་ཡ་དང་ཨིན་རྡོ་ནེ་ཤི་ཡས་ཀྱིས་རྒྱལ་སྲུང་གི་ཐོག་ལ་བློ་འཚབ་གནང་དགོས་པ་མེད་པར་བློ་བདེ་པོའི་ངང་བཞུགས་དགོས་ཞེས་ཤར་ཏི་མོར་གྱི་སྲིད་འཛིན། ཇོ་སི་རོ་མོ་ཧོར་ཏ་མཆོག་གིས་གསུངས་བཞག། དེ་ཡང་ཉེ་བའི་ཆར། རྒྱ་ནག་གིས་ཨོ་སི་ཀྲི་ལི་ཡའི་ཉེ་འཁྲིས་སུ་ཡོད་པའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་རྣམས་དང་མཉམ་དུ། བདེ་སྲུང་གི་མཐུན་འབྲེལ་བྱ་ཐབས་བྱ་བཞིན་པ་དེས། ཨོ་སི་ཀྲི་ལི་ཡ་ལ་བློ་འཚབ་བྱ་དགོས་པ་ཞིག་ཆགས་ནས། ཨོ་སི་ཀྲི་ལི་ཡའི་བདེ་སྲུང་ལས་དོན་གྱི་ཐོག་འགྱུར་བ་བཏང་ནས། བསྐྱར་དུ་ཡུལ་དེའི་བྱང་ཕྱོགས་ཀྱི་ཉེ་འགྲམ། སྲུང་སྐྱོབ་བྱ་རྒྱུའི་ཐོག་དོ་སྣང་གནང་ཡོད་པ་རེད། ནོ་བེལ་ཞི་བའི་གཟེངས་རྟགས་བཞེས་མྱོང་མཁན་ཤར་ཏི་མོར་གྱི་སྲིད་འཛིན་མཆོག་གིས་ཞལ་པར་ཐོག་རོའེ་ཀྲར་གསར་འགྱུར་ལས་ཁང་ལ་གསུངས་པའི་ནང། བདུན་ཕྲག་སྔོན་མ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཤར་ཏི་མོར་གྱི་སྲིད་བློན་ཟེ་ན་གོས་མོ་རྣམ་གཉིས་ཀྱིས། འཛུགས་སྐྲུན་གྱི་ལས་གཞི་དང་ཞིང་ལས་ཡར་རྒྱས་གཏོང་ཕྱོགས་ཀྱི་ཐད་མཉམ་ལས་བྱ་རྒྱུར་མོས་མཐུན་བྱུང་ཡོད་པ་དང། དེ་བཞིན་རྒྱ་ནག་གིས་ཤར་ཏི་མོར་གྱི་གཞུང་དང་ཚོང་ལས་ཀྱི་ཐོག་བུན་གཡར་སྤྲོད་རྒྱུའི་ཐོག་མོས་མཐུན་བྱུང་ཡོད་ཀྱང། ད་ལྟའི་ཆར་ང་ཚོས་རྒྱ་ནག་ནས་བུ་ལོན་ལེན་མེད་ཞེས་གསུངས་བཞག། ཤར་ཏི་མོར་གྱི་སྲིད་འཛིན་མཆོག་གིས་མ་འོངས་པར་ང་ཚོས་རྒྱ་ནག་ནས་དངུལ་བུན་ལེན་དགོས་ཆགས་སྲིད་ཀྱང། སྟངས་འཛིན་མི་ཐུབ་པ་དང་རྒྱུན་གནས་མི་ཐུབ་ཞིང་ཧ་ཅང་སྐྱེད་བབ་ཆེ་བའི་བུ་ལོན་དེ་འདྲ་ལེན་རྩིས་མེད་ཅེས་གསལ་པོར་གསུངས་བཞག།
རྒྱ་ནག་གིས་ཨ་མི་རི་ཀར་རྫུན་ཤོད་མཁན་གྱི་རྒྱལ་པོ་ལྟ་བུ་རེད་ཅེས་སྐྱོན་བརྗོད་བྱས་འདུག་བདུན་ཕྲག་འདིའི་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་སྙན་ཐོ་ཞིག་བཏོན་ཡོད་པ་དེའི་ནང་རྒྱ་ནག་གིས་གནས་ཚུལ་རྣམས་སྟངས་འཛིན་བྱས་པ་དང་གྲངས་ཐོ་རྫུན་བཟོ་བྱས་པ་ད་ག་ནང་བཞིན་ཕྱིའི་རྒྱལ་ཁབ་ཀྱི་གསར་འགྱུར་ཁག་ལ་དངུལ་དངོས་སྤྲད་དེ་ཁ་བསྒྱུར་བྱས་པ་སོགས་ཀྱི་ལམ་ནས་རྒྱལ་སྤྱིའི་བརྒྱུད་ལམ་ཁག་ཐོག་གཡོ་བྱུས་ཀྱི་སྲིད་བྱུས་འཛིན་པ་དང་དེ་དག་བརྒྱུད་ནས་ལོ་ལྟར་ཌོ་ལར་ཐེར་འབུམ་མང་པོ་བཟོ་གི་ཡོད་ཅེས་བཀོད་ནས་གང་ལྟར་རྒྱ་ནག་གི་ངོས་ནས་འཛམ་གླིང་ལ་མགོ་སྐོར་བསླུ་བྲིད་བྱེད་ཀྱི་ཡོད་ལུགས་གསུངས་འདུག་འོན་ཀྱང་ཁ་སང་གཟའ་སྤེན་པའི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ནས་གོང་ཞུས་སྙན་ཐོ་དེར་དགག་ལན་གྱི་ཚུལ་དུ་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་སྙན་ཐོ་བཏོན་པ་དེའི་ནང་གི་གནས་ཚུལ་བཀོད་པ་དེ་དག་ཁུངས་ལྡན་མ་ཡིན་པ་དང་དེས་དམག་འཐབ་ཀྱི་བསམ་བློའི་ཐོག་ནས་ཚུར་རྒོལ་བྱས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། གཞི་ནས་ཨ་མི་རི་ཀ་ནི་འཛམ་གླིང་ནང་ནས་རྫུན་ཤོད་མཁན་གྱི་རྒྱལ་པོ་ལྟ་བུ་ཞིག་རེད་ཅེས་ཚུར་སྐྱོན་བརྗོད་བྱས་ཡོད་འདུག། སྤྱི་བཏང་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་ཆེ་མཐོང་ཡག་ཏུ་གཏོང་རྒྱུའི་ཆེད་རྒྱལ་སྤྱིའི་ཁྱོན་ཡོངས་སུ་རྒྱལ་ཁབ་ཀྱིས་སྟངས་འཛིན་ཡོད་པའི་གསར་འགྱུར་ལས་ཁུངས་སུ་རྣམ་པ་དང་མིང་འདྲ་མིན་གྱི་ཐོག་ནས་ཆེད་འཛུགས་བྱས་ཡོད་པའི་ཐད་རྙོག་དྲ་དང་གླེང་སློང་ཡོང་བཞིན་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གྲོས་ཚོགས་ཚོགས་དུས་དྲུག་པ་ཕར་འགྱངས་བྱས་པའི་རྗེས་སྤྱི་འཐུས་རྣམ་པའི་འགྲོ་གྲོན་དང་འབྲེལ་བའི་སྒྲིག་གཞི་ཁ་གསལ་མེད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་ཉིན་གྲངས་དགུ་རིང་འཚོགས་རྒྱུར་ཐག་གཅོད་བྱས་ཟིན་ཡོད་ཀྱང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་གནད་དོན་གྱི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་འཚོགས་ཐུབ་མེད་པར་བརྟེན་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་འཚོགས་མ་ཐུབ་པར་ཕར་འགྱངས་བྱེད་དགོས་བྱུང་བ་འདི་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པ་མ་ཟད་གནད་དོན་དེའི་དབང་གིས་སྤྱི་འཐུས་རྣམ་པའི་འགྲོ་གྲོན་དང་འབྲེལ་བའི་སྒྲིག་གཞི་རྣམས་ཁ་གསལ་མེད་པ་རེད་འདུག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞིའི་དོན་ཚན་བདུན་ཅུ་དོན་བརྒྱད་པའི་ནང་གསེས་གསུམ་པའི་ནང་སྤྱི་འཐུས་གང་ཞིག་ཚོགས་དུས་གཅིག་ནང་བརྒྱ་ཆ་བཞི་བཅུ་ཚོགས་བཅར་མ་ཞུས་ཚེ་མཚན་དོད་ཀྱི་ཐོབ་ཐང་མེད་པ་དང་ཡང་ཚོགས་བཅར་ཞུས་ཀྱང་ཚོགས་དུས་བརྒྱ་ཆ་ལྔ་བཅུ་ཚོགས་བཅར་མ་ཞུས་ན་ཚོགས་དུས་དེ་ཡི་ཕྱོགས་གཅིག་གི་ཕེབས་གྲོན་གྱི་ཐོབ་ཐང་མེད་པ་འཁོད་ཡོད་པ་ལས་དེ་མིན་གནད་དོན་བྱེ་བྲག་པ་ཞིག་གི་རྐྱེན་གྱིས་གྲོས་ཚོགས་འཚོགས་མ་ཐུབ་པར་ཕར་འགྱངས་བྱེད་དགོས་བྱུང་ན་སྤྱི་འཐུས་རྣམ་པའི་འགྲོ་གྲོན་གྱི་ཐོབ་ཐང་དང་གནས་སྟངས་སྐོར་ཁ་གསལ་གང་ཡང་འཁོད་མི་འདུག། གནད་དོན་དེའི་ཐོག་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས། ཁྲིམས་སྒྲིག་ནང་གསལ་ཁ་མེད་པའི་སྐབས་སུ་སྤྱི་འཐུས་རྒྱུན་ལས་ཀྱི་ཐག་གཅོད་གཞིར་བཟུང་འགྲོ་དགོས་གལ་ཆེ་བར་གསུངས་ཤིང་གྲོས་ཚོགས་འཚོགས་མ་བཅུག་མཁན་སྤྱི་འཐུས་རྣམ་པ་རེད། གལ་ཏེ་གཞུང་གིས་འགྲོ་གྲོན་མ་བཏང་བ་ཡིན་ན་སོ་སོའི་འགྲོ་གྲོན་ཡོངས་རྫོགས་སོ་སོ་རང་ཉིད་ནས་གཏང་རྒྱུ་རེད་ཅེས་དགོངས་ཚུལ་གསུངས་བྱུང། རྒྱུན་ལས་ངོས་ནས་མཁྱེན་འགྲོ་གི་རེད་བསམ་གྱི་འདུག་ག་རེ་ག་རེ་གནང་དགོས་ཀྱི་ཡོད་མེད་དེ་མིན་བོད་མིའི་སྒྲིག་འཛུགས་ལ་རྩིས་ཞིབ་ལས་ཁུངས་ཡོད་རེད་རྩིས་ཀྱི་འགྲོ་སྟངས་དང།

ཨ་ནི་ཐག་གཅོད་བྱེད་མཁན་ཅིག་དགོས་ཀྱི་རེད་བ། ཨ་ནི་དེ་རྒྱུན་ལས་ངོས་ནས་ཐག་གཅོད་ག་འདྲས་ཤིག་གནང་གི་ཡོད་པ་ཡིན་ནའི་ད་དེ་ལ་ངོས་ལེན་བྱས་ནས་འགྲོ་ཡ་ཅིག་ཆགས་ཀྱི་རེད་མ་གཏོགས་ད་དེ་ད་ཐག་གཅོད་མཁན་ཅིག་མེད་ན་ཨ་ནི་ཡང་ཡོང་གི་མ་རེད་བ།
འདི་ག་གསར་འགོད་པས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད་དེ་བཞིན་འགྲིམ་འགྲུལ་ཚུད་པའི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་དྲུག་པ་ཁྱོན་ཡོངས་ཀྱི་འགྲོ་གྲོན་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག་དེ་ཡང་ད་རེས་གྲོས་ཚོགས་འཚོགས་པའི་སྐབས་སྤྱི་འཐུས་རྒྱུན་ལས་བཅུ་གཉིས་ཕུད་པའི་གཞན་སྤྱི་འཐུས་ཚོའི་ཉིན་རེའི་ལས་དོད་ཧིན་སྒོར། ཆིག་སྟོང་སུམ་བརྒྱ་བཞི་བཅུ་ཞེ་དྲུག་དང་ཡང་སྤྱི་འཐུས་རྒྱུན་ལས་དང་བཞུགས་སྒར་རྡ་རམ་ས་ལ་ཁུལ་དུ་གནས་བཞུགས་སྤྱི་འཐུས་ཚོ་ཕུད་པའི་གཞན་སྤྱི་འཐུས་ཚོར་ཉིན་དོད་ཧིན་སྒོར་བདུན་བརྒྱ་སྤྲོད་ཀྱི་ཡོད་འདུག་ཡང་དེ་དང་ཕྱོགས་མཚུངས་སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་ཀྱིས་གྲོས་ཚོགས་མུ་མཐུད་འཚོགས་ཐུབ་མེད་པར་བརྟེན་ཁྲིམས་སྒྲིག་གཞིར་བཟུང་གཞུང་གི་ངོས་ནས་སྤྱི་འཐུས་ཚོར་འགྲོ་གྲོན་གཏང་རྒྱུ་ཧ་ལམ་ཁག་པོ་ཆགས་ཡོད་པ་མཐོང་གི་འདུག་ཅེས

སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་ལྷག་མ་རྣམས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་སྤྱི་ཟླ་གསུམ་པའི་གྲོས་ཚོགས་མ་ཚོགས་གོང་གི་ཉིན་འགའ་ཤས་སྔོན་ལ་ཚོགས་རྒྱུ་ཡིན་པ་ཚོད་དཔག་གནང་གི་འདུག་གཞི་རྩའི་ཆ་ནས་ད་རེས་སྤྱི་འཐུས་གྲོས་ཚོགས་ཚོགས་མ་ཐུབ་པའི་དོན་རྐྱེན་གཙོ་བོ་ཞིག་ནི་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོའི་སྐབས་སྤྱི་འཐུས་ཟླ་བ་ཕུན་དཀྱིལ་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལ་རྒྱ་མི་ཡི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་བརྗོད་པའི་རྗེས་འབྲས་སུ་སྤྱི་འཐུས་ནང་ཁུལ་གླེང་སློང་རིམ་པར་གནང་སྟེ། སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་གྲོས་ཚོགས་ལས་ཉིན་གསུམ་པའི་སྐབས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱིས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་གནད་དོན་ཁག་འགྲེལ་བརྗོད་བྱས་པའི་རྗེས་ཚོགས་གཙོའི་སྟངས་འཛིན་གཞིར་བཟུང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུས་མ་ཐག་སྤྱི་འཐུས་ཆོས་གྲགས་རྒྱ་མཚོ་ལགས་ཀྱིས་ལས་རིམ་རྣམ་གཞག་བཏོན་ཏེ་གོང་ཞུས་སྤྱི་འཐུས་དེ་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དེ་གཙང་བཟོ་མ་བྱས་ན་འགྲིག་ཐབས་མེད་པར་སོང་བའི་རྗེས་འབྲས་སུ། སྤྱི་འཐུས་ནང་ཁུལ་གླེང་སློང་རྣོ་ངར་ལྡན་པ་བྱུང་ནས་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ཚོགས་དུས་བཞི་པ་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་གྲོས་ཚོགས་ཀྱི་ངོ་ཡོད་རྩ་འབོར་གྱི་སུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་ཚོགས་ཐུབ་མེད་པ་རེད། དེ་ཙམ་མ་ཟད་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དྲུག་པའི་ནང་སྐབས་བཅུ་བདུན་པའི་བདམས་ཐོན་སྤྱི་འཐུས་རྣམ་པའི་དབར་དམ་འབུལ་དང་འབྲེལ་བའི་གནད་དོན་ཐོག་རྙོག་གླེང་བྱུང་སྟེ་སྐབས་དེ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་འོས་འདེམས་བྱ་རྒྱུ་ཚུད་པའི་ལས་རིམ་ཁག་རྒྱུན་འཁྱོངས་མ་ཐུབ་པར་ཟླ་བ་བཞི་ཙམ་རིང་ལྷག་པའི་རྗེས་མཐར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་སློབ་ལམ་སྟོན་ཡོང་བའི་ལྷ་སྙན་སྒྲོན་འབུལ་ཞུས་ཏེ་གང་ཉིད་མཆོག་གི་ལམ་སྟོན་ལྟར་སྐབས་དེ་ཡི་བདམས་ཐོན་སྤྱི་འཐུས་རྣམ་པས་བཅའ་ཁྲིམས་ཀྱི་འབྲུ་དོན་གཞིར་བཟུང་དམ་འབུལ་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང། བསྟན་འཛིན Talkies ཞེས་པའི་གློག་བརྙན་བཟོ་སྐྲུན་ཁང་གསར་འཛུགས་གནང་མཁན་པར་ལེན་སྒྱུ་རྩལ་བ་དང

བསྟན་འཛིན་ཚེ་དབང་ལགས་ཀྱིས་རྒྱ་གར་རྒྱལ་ས་ལྡི་ལི་ནང་ཆགས་པའི་ལྡི་ལི University ནང་དཔལ་འབྱོར་རིག་པའི་ཐོག་བསླབ་གྲྭ་ཐོན་པའི་རྗེས་གློག་བརྙན་བཟོ་སྐྲུན་ཐོག་སློབ་སྦྱོང་མུ་མཐུད་གནང་ཡོད་པ་དང་ཁོང་གིས་བསྟན་འཛིན Talkies ཞེས་པའི་གློག་བརྙན་བཟོ་སྐྲུན་ཁང་ཅིག་ཡང་གསར་འཛུགས་གནང་ཡོད་པ་རེད། བསྟན་འཛིན་ཚེ་དབང་ལགས་དྲི་བ་དང་པོ་དེ། ཁྱེད་རང་ད་ལྟ་ད་གློག་བརྙན་བཟོ་སྐྲུན་བྱས་ཐོག་ལ་ཨ་ནི

དེ་འདྲའི་ནང་ལོགས་ལ་ནི། དགའ་ཤོས་འདི་ག་རེ་ཡིན་པས། དགའ་ཤོས་ལབ་ན་ད་དམིགས་བསལ་སུ་ད་གལ་མེད་ག་རེ་ལབ་ན་ཚང་མ་ཡང་སོ་སོ་གི་ད་ཕྲུ་གུ་འདྲ་པོ་ཅིག་རེད་བསམ་གྱི་འདུག་གློག་བརྙན་ག་ཚོད་བཟོས་པ་ཡིན་ད་ད་བཟོ་ཡས་ཀྱི་བརྒྱུད་རིམ་བརྗོད་རོགས་དེ་ལ་དཀའ་ལས་ནི་གཅིག་པ་འདྲ་པོ་རེད་ཨ་ནི་ཅིག། སོ་སོ་གི་ཕྲུ་གུ་འདྲ་པོ་རང་རེད་བསམ་གྱི་འདུག་ཨ་ནི།

ད་ལྟའི་ཆར་ལ་ལྟ་གྲུབ་དྲིལ་བ་ཡིན་པ་ཡིན་ནས་ཨ་ནི་འདི་ལ་ཡང་བཟོ་ཡས་ཀྱི་ཆེད་དུ་ལ་ཡང་ཨ་ནི་དམིགས་བསལ་གྱི་ཨ་ནི་དངུལ་གྱི་རྒྱབ་སྐྱོར་དང་དེ་འདྲས་ཀྱི་ཚད་ཡར་ལ་བརྩིས་སོང་ང་ལ་དཀའ་ངལ་དུ་བྱེད་ཀྱི་འདུག་བསམ་གྱི་འདུག་གཞན་པའི་ཨ་ནི་གྲས་དང་ཟས་དེ་ཚོ་ད་ལྟ་ང་ཚོས་བཙན་བྱོལ་ནང་ལ་ཡིན་པ་ཡིན་ནས་དམ་པའི་ཁུར་ང་རང་ཚོ་གི་རོགས་པ་དང་དེ་འདྲས་མང་པོ་མཉམ་དུ་འཛོམས་ནས་ཡང་བཟོ་ཐུབ་པའི་གི་ཨ་ནི Possibility ཞིག་མཐོང་གི་འདུག་རེ་བ་ཞིག་མཐོང་གི་འདུག། ཁྱེད་རང་གི་ལོ་རྒྱུས་ལྟ་དུས་ཙམ་པ་ཨ་ནི་དབུས་བོད་མིའི་སྒྲིག་འཛུགས་དང་མཉམ་དུ་མཉམ་ལས་མང་པོ་གནང་བཞག་ཡང་ཕྱི་རྒྱལ་གྱི་གློག་བརྙན་གཟུགས་བརྙན་དེ་འདྲའི་མཉམ་དུ་མཉམ་ལས་གནང་བཞག་དེ་བྱེད་དུས་ད་ལྟ་བཙན་བྱོལ་བོད་པའི་སྤྱི་ཚོགས་དང་འབྲེལ་བའི་ཐོག་ལ་ཨ་ནི་སྤྱི་ཚོགས་ཀྱི་དགོས་མཁོ་ལ་གཟིགས་ནས་ཨ་ནི་སེམས་ཁམས་རིག་པ་ཆགས་ཨ་ནི་བུད་མེད་ནུས་སྟོབས་སྤེལ་ཡ་དང་དེ་འདྲའི་ཐོག་ལ་ཕྱག་ལས་མང་པོ་གནང་བཞག་དེ་འདྲའི་གི་ལས་འགུལ་ནང་ལོགས་ལ་ཞུགས་ཡ་འདི་ག་འདྲའི་ར་བྱུང་ཡིན་ན། དེ་གཅིག་དེ་ཨ་ནི་ང་རང་འདྲ་ཆ་བཞག་ན་ད་ལྟ་ང་རང་གློག་བརྙན་གྱི་ད་ལྟ་བཟོད་གསོལ་གྱི་དོན་ནས་སློབ་སྦྱོང་དེ་ཐོན་ཚར་རྗེས་ཨ་ནི་ད་ལྟ་བོད་ཀྱི་གཏམ་བརྗོད་ཚན་པ་ལ་ཡ་ཨ་ནི་འཁྲབ་སྟོན་པའི་གི་ངོ་བོ་ནས་ཨ་ནི།

ཕྲུ་གུ་ཆུང་ཆུང་གི་ད་ལྟ Moral Stories དེ་འདྲའི་དོན་བསྡུ་དེ་འདྲའི་ཁ་ཤས་བཟོས་ཡིན། ཨཱ་ནི་དེའི་བརྒྱུད་རིམ་ལ་ཨཱ་ནི་ང་རང་ཚོ་ད་གཅིག་ཡག་པོ་ཡོང་ས་རེད་བསམ་བྱས་ཨཱ་ནི། དེ་ནས་ཨཱ་ནི། ད་ལྟ་འཕྲོད་བསྟེན་ལས་ཁུངས་འདྲ་ཆ་བཞག་ན་ཁོ་རང་ཚོས་ཀྱི་ད་ལྟ་སེམས་ཁམས་རིག་པའི་གི་སྒང་ལ་ཡ། ཨཱ་ནི་གློག་བརྙན།

དཔའ་བོ་གི་གློག་བརྙན་ནང་ལོགས་ལ་འཁྲབ་སྟོན་གནང་འདུག་དེ་དཔའ་བོ་ནང་ལོགས་ལ་ད་ཕྱི་རྒྱལ་གྱི་ལྟད་མོ་བཟོ་སྐྲུན་བྱེད་མཁན་ཞིག་མཉམ་དུ་ཕྱག་ལས་གནང་དུས་ཙམ་པ། ཨ་ནི་ནམ་རྒྱུན་ད་ལྟ་ཁྱེད་རང་བོད་མིའི་སྒྲིག་འཛུགས་ཀྱི་གློག་བརྙན་བཟོས་པ་དང་ཨ་ནི་དཔའ་བོ་ནང་དཔའ་བོའི་གི་གློག་བརྙན།

སྔོན་ནས་ང་རང་ཚོ་འདྲ་ཆ་བཞག་ན་ཨ་ནི་སྒྲུང་བྲིས། ཨ་དེ་ནས་ཚང་མ་གྲ་སྒྲིག་བྱས་ནས་ཨ་ནི་ཐག་མི་ཐག་ཤུལ་དེ་ལ་ད། བཟོ་ཀྱི་དངོས་གནས་བཟོ་ས་འདྲ་བོ་དེ་ང་ཨིན་དྲི་རོ་ཀྱི་ཆོར་བུ་དུ་བརྩམས་སོང། སྒྲིག་སྦྱོར་བྱས་ཀྱི་ད་ལྟ Lab འདྲ་བོ་ཆགས་ཡོད་པ། ད་ལྟ Scientist འདྲ་བོ་ཡིན་ན་ཁོ་རང་ཚོ་ཀྱི Laboratory དེ་ལ་ཨ་ནི Experiment བྱས་རེད་ལ།

ཚང་ལ་ཨ་ནི་དེ་མ་ཟད་ད་ལྟ་ད་དེང་དེང་སང་དུས་ཚོད་དང་བསྟུན་པའི D-Town སྒྲོལ་མ་ཡང་སྲོལ་རྒྱུན་གྱི་རིག་གཞུང་དང་མཐུན་པའི་ཐོག་ནས་རྣམ་ཐར་དེ་འདྲའི་སྒང་ལ་ཕྱག་ལས་གནང་ཞག་དེ་སྲོལ་རྒྱུན་གྱི་རིག་གཞུང་དེ་འདྲའི་སྒང་ལ་ཕྱག་ལས་གནང་བ་དང་ཨ་ནི་དེང་དུས་ཀྱི་དེང་སང་དུས་ཚོད་དང་བསྟུན་པའི་ཨ་ནི་གློག་བརྙན་བཟོ་སྐྲུན་བྱེད་དུས་ཙམ་པ་ཨ་ནི་ཁྱེད་རང་ནི་དེ་གཉིས་བར་ལ་བརྒྱུད་རིམ་ཤོར་བ་ལས་ཀ་བྱེད་ཕྱོགས་ལ་དང་བསམ་བློ་འཁྱེར་ཕྱོགས་དང་དེ་འདྲའི་ཁྱད་པར་ག་འདྲས་རེད་ཞུས་ན། དེ་བསམ་བློ་འཁྱེར་ཕྱོགས་ཞུས་པ་ཡིན་ན་ཨ་ནི་འདི་ལྟར་ང་རང་དུས་ད་ང་རང་རང་གི་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་འཚར་ལོངས་བྱུང་བ་གང་ཞིག་ལ་ཨ་ནི། ད་ལྟ་བོད་ཁྱིམ་སློབ་གྲྭ་ནས་སློབ་སྦྱོང་བྱེད་པའི་གོ་སྐབས་རག་བ། དེ་གིས་ཨ་ནི

དེ་ཚོ་ནི་ཚོགས་པ་ཁག་ལ་ལས་ཀ་བྱེད་དམ་བསམ་ང་རང་འདྲ་ཆ་བཞག་ན་ཨ་ནི། ཚོགས་པ་གི Event དེ་འདྲ་ལ་ཡང Video རྒྱག་ག Photos རྒྱག་གར་འགྲོ། དེ་འདྲའི་གི་ཡང་འདི Income ཆུང་ཆུང་དེ་འདྲ་ཆགས་ཀྱི་འདུག་དེ་འདྲའི་ཐོག་ནས་དེ་འདྲ་བཟོས་ཡ་བེད་སྤྱོད་བྱེད་ཀྱི་ཡོད། སྤྱིར་བཏང་ནས་ཁྱེད་རང་དེ་འདྲའི་འཚོ་བ་ལས་བཟོས་ད་ཁྱེད་རང་གི་དུས་ལོག

དང་ཡང་འབད་བརྩོན་བྱེད་བཞིན་པ་ཡིན། ཨ་ནི་དེ་འདྲ་ཙང་ལ Swiss ལ་ད་ལྟ་བོད་ཀྱི་གློག་བརྙན་དུས་སྟོན་ལ་ཡང་ཨ་ནི་ངའི་ད་ལྟ Short Film ར་གློག་བརྙན་ཐུང་ཐུང་སྐར་མ་དྲུག་གི་གློག་བརྙན་ཞིག་ཨ་ནི་ད་ལྟ་འགྲེམས་སྤེལ་བྱེད་བཞིན་པ་རེད། དང། ཨ་ནི་ཨ་ནི་ད་ལྟ་སྒྲུང་དེ་འདྲ་བྲིས་བཞིན་པ་འགྲོ་བཞིན།
ཨ་ནི་རྗེས་ཡོང་ཟེར་ཡ་འདི་ག་རེ་གོ་རེད།

ཚར་ལོངས་བྱུང། ཨཱ་ནི། ལྷ་མོ་བྱས་རྗེས་ཨཱ་ནི་བུ་མོ་གཞན་པ་ཞིག་ཡོད་རེད། མོ་རང་འདྲ་ཆ་བཞག་ན་ལྷ་ས་ལ་སྐྱེས། ཨཱ་ནི་ལྷ་སར་ཡང་ཚར་ལོངས་བྱུང། ཨཱ་ནི་དེ་ནས་རྒྱ་མི་གཞུང་གི་འོག་ལ་ཡང་ལས་ཀ་བྱས་རྗེས་ཨཱ་ནི། རྒྱ་གར་གྱི་རྒྱལ་ས་བོད་མིའི་ཨཱ་ནི་དོན་གཅོད་ཁང་ལ་ཡང་ལས་ཀ་བྱེད་དུས་སྐབས་སུ་ཨཱ་ནི་ཁོ་རང་གཉིས་ཨཱ་ནི་དུང་དཀར་རྒྱག་གི་རེད། མིང་དེ་སྐབས་སུ་ཨཱ་ནི། གའུ་ལྟད་མོ་རེད། དེ། གའུ་གྱི་གློག་བརྙན་མ་རེད། དེ་འདྲ་ཆ་བཞག་ན་ཨཱ་ནི།

ང་རང་དང་ཨ་ནེ་ལྷག་པ་ལ་ད་ལྟ་བོད་ཀྱི་གཏམ་རྒྱུད་ཚན་པ་གི་ཨ་ནེ་ཁོ་རང Director རེད། ཁོ་རང་མཉམ་དུ་ལ་ཡང་ང་རང་གཉིས་ཀྱིས་ཨ་ནེ་ད་ལྟ་གམ་རུ་ལ་གམ་རུ་འདྲ་ཆ་བཞག་པ་ཡིན་ན། ཨ་ནེ་ང་ཚོ་གཞོན་སྐྱེས་ན་གཞོན་མང་པོ་བཞུགས་ས་བྱས། ཨ་ནེ་དེའི་ནང་ལོགས་ལ་ཡང་སྒྱུ་རྩལ་བ་མང་པོ། ཨ་ནི་བོད་གཞུང་གི་ལས་བྱེད་མང་པོ་ཨ་ནི་ཚོགས་པ་ཁག་གི་ལས་བྱེད་མང་པོ་བཞུགས་སའི་གྲོང་པ་ཞིག་རེད་གམ་རུ་འདྲ་ཆ་བཞག་པ་ཡིན་ན་ཨ་ནི་དེ་གཡས་གཡོན་ལ་ང་ཚོ་ད་ལྟ་བོད་མི་བོད་མི་གཞོན་སྐྱེས་དང་ཨ་ནི་སྒྱུ་རྩལ་བ་དེ་འདྲའི་འཛོམས་ས་གི་ས་ཆ་ཞིག་བྱུང་ན་བསམ་བྱས་ཨ་ནི་ང་རང་གཉིས་ཀྱིས་ནི་གམ་རུ་ལ་ཡ་ཇ་ཁང་དང་ཨ་མདོ་ཁ་ལག་དེ་ཤོར་འདུག་ཅེས་བེད་སྤྱོད་བྱས་ཡོད། སྤྱིར་བཏང་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་གློག་བརྙན་བཟོ་སྐྲུན་ཐོག་ལ་གོ་རྟོགས་དང་དོ་དབྱིངས་ཆེ་ལོས་འགྲོ་བཞིན་ཡོད་ན། སྐད་གདངས་དང་ད་ག་ལ་འདྲ་དཔེང་ལའོ་ར།

བུ་ཕྲུག་ཅིག་ཡིན་པ་ཡིན་ནའི། ཨ་ནི་ད་ད་ལྟ་མ་འོངས་པ་ལ་ད་དུང་ཡིན་ནའི་ད་ལྟ་རེད། ང་རང་ཉིད་ཀྱི་སྒྲུང་གི་ཨ་ནི་འཛམ་གླིང་ལ་ཡང་ཨ་ནི་འབྱོར་ཐུབ་པ་ཡིན་ན་ཕལ་ཆེན་ཨ་ནི་ག་ལེ་ག་ལེ་ཡི་གི་ལམ་ཁ་དེ་སད་འགྲོ་གི་རེད་བསམ་གྱི་འདུག། དེང་སང་ལ་ཨ་ནི་མ་འོངས་པ་གློག་བརྙན་བཟོ་སྐྲུན་བྱེད་མཁན་གྱི་གཞོན་སྐྱེས་ཚོ་ལ་ཨ་ནི་ཁྱེད་རང་གི་ལམ་སྟོན་དེ་འདྲའི་དམིགས་བསལ་ཡོད་ན།

གློག་བརྙན་སྒྲིག་སྦྱོར་དང་གློག་བརྙན་བཟོ་བ་དེ་འདྲའི་ནང་ལོགས་མཉམ་ཞུགས་མང་པོ་གནང་ཡོད་པ་དང་ཁོ་རང་གིས་ད་ལྟ་རྗེས་ཡོང་ཞེས་པའི་གློག་བརྙན་ཞིག་ད་ལྟ་དུས་སྟོན་ཁག་ལ་སྤྱན་འབུལ་ཞུ་བཞིན་པ་རེད། དེ་འདྲ་ཙང་ལ་ང་ཚོའི་ལེ་ཚན་ལ་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ལས་རིམ་གསན་གཟིགས་གནང་མཁན་རྣམ་པ་ཡོངས་ལ་ང་ཚོའི་ལེ་ཚན་ནས་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སང་ཉིན་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉི་མ་གསུམ་གྱི་རིང་ཐའེ་ཝན་གྱི་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་ཡོད་པའི་དམིགས་བསལ་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག་དེ་ཡང་གསལ་བསྒྲགས་དེའི་ནང། ད་ལན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་བླ་སྨན་པ་རྣམས་ནས། གོང་ས་མཆོག་སྐུ་ངལ་གསོ་དགོས་པའི་དགོངས་འཆར་དང་གསོལ་འདེབས་ནན་པོ་ཞུས་པ་དང་དགའ་ལྡན་ཕོ་བྲང་ཡིག་ཚང་ནས་ཀྱང་སྐུའི་བླ་སྨན་པ་རྣམས་ཀྱི་རེ་འདུན་ལྟར། སྐུ་ངལ་གསོ་དགོས་པའི་གསོལ་འདེབས་ནན་གྱིས་ཞུས་པར་བཀའ་བཞེས་བཟང་པོ་སྤྱི་བོར་བྱུང་བ་ལྟར་ད་ལན་ཐའེ་ཝན་གྱི་གསུང་ཆོས་ཉིན་དང་པོ་དང་གཉིས་པ་གཉིས་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ་ཀུན་གྱིས་ཐུགས་འཇགས་ཡོང་བའི་གསལ་བསྒྲགས་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་དགོངས་པ་རྫོགས་པར་ཐུགས་འཚབ་དང་བཅས་དམ་པ་འདིའི་བོད་དོན་ཐོག་མཛད་རྗེས་ལ་བཀའ་དྲིན་རྗེས་དྲན་ཞུས་ཡོད་འདུག།
ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པར། ཨ་མི་རི་ཀའི་ནང་ལ་གནས་སྡོད་གནང་མཁན་བོད་མི་ཚོས་མྱ་ངན་དང་སྨོན་ལམ་གསུང་འདོན་གནང་བཞག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅས་ནས་རེས་གཟའ་སྤེན་པའི་ཉིན་ལྕམ་སྐུ Dianne Feinstein མཆོག་སྐུ་ཚེའི་འཕེན་པ་རྫོགས་པར་ཐུགས་གསོ་གནང་ཡོད་པ་རེད།
ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་རྒྱལ་སྟོན་ཉིན་མོར་འཚམས་འདྲི་དང་བཅས་ཡུལ་གཉིས་བར་ཐུན་མོང་གི་གནད་དོན་ལ་གདོང་ལེན་བྱེད་རྒྱུ་ཡིན་ཞེས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན།